ཡང། སེམས་ཅན་དེ་དག་གིས་ཆོག་མི་ཆོག་དང་པོར་བརྟགས་ནས་མི་ཆོག་ན་ཇི་ཙམ་དགོས་པ་བླང་བར་བྱའོ། སྲབ་མོ་འདིས་བཟོད་དམ་མི་བཟོད་བརྟག་ཅེས། སྔོན་ནས་དེའི་དོན་བདག་གིས་བླངས་པས་སྦྱིན་བདག་དབུལ་བར་འགྱུར་མི་འགྱུར་དང་གཞན་ཆ་མི་ཆ་བརྟག་ཅེས་འཆད་པ་མིན་ཏེ་འདི་ནི་སློང་བ་རིགས་པ་ཚད་ལས་ལྷག་པ་ལེན་པ་ལ་ཉེས་པ་མེད་པར་སྟོན་པ་ཡིན་པའི་ཕྱིར་རོ།